ཕར་ཡོང་གི་མེད་ང་ཡི་ནི་འགྲོ་དོན་བྱེད་ས་དེ་ཡོད་དེ་ནི་འདུག། འགྲོ་དོན་བྱེད་ས་དེ་ཡོད་དེ་ནི་འདུག། དེ་ནས་སྤྱོད་འཇུག་གི་ལེའུ་དེ་བཅུ་རེད་ཟེར། ལེའུ་བཅུ་བྱས་པ་དེ་དག་པ་རེད་ཟེར། མདོ་ཀུན་ལས་བཏུས་པ་དང་བསླབ་པ་ཀུན་ལས་བཏུས་པ་དེ་ཁོ་རང་རང་གི་བཞུགས་ས་ཀྱི་ཐོག་དེ་ནི་ལ་ཡ། རྩིག་པ་གསེབ་ལ་ཡ་བཅུག་བཞག་ཡོད་ཡི་གེ་དེ་ནི་བཅུག་བཞག་ཡོད། འོ་དེ་དག་བཞོ་སའི་བཀའ་གནང་བྱས་ནས་ཁོ་རང་ཚུར་མ་ཕེབས་རེད། ད་ཁོ་རང་ཡོད་ལྷོ་ཕྱོགས་ཡོད་དུ་བཞུགས་བྱས་ནས་མི་བཏེགས་པས།

ད་ལེའུ་བཅུའི་ནང་ནས་ད་ལྟ་སྤྱོད་འཇུག་ཆེན་པོ་དེ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ཟེར་ས་ཐོག་མ་ནས་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དེ་གལ་ཆེན་པོ་ཡིན་ཙང་ལེའུ་དང་པོའི་སྐབས་སུ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་བསམ་གྱིས་མི་ཁྱབ་པ་བས་བྱང་ཆུབ་ཀྱི་སེམས་དེ་མེད་ན་ནི་ད་གཞི་མ་གལ་ཏེ་ད་ཆོས་ཉམས་སུ་ལེན་ན་ཡང་བས།

རྩ་ཆེན་པོ་ཞེ་དྲག་རེད་དཔེ་མི་སྲིད་རྩ་ཆེན་པོ་རེད་སྔ་མ་ཀློང་རྡོལ་བླ་མ་རིན་པོ་ཆེ། རང་གི་སློབ་མ། རང་གི་སློབ་མ་དཔེར་ན། འབྲས་སྤུངས་སྒོ་མང་བ་འགས། སོག་པོ་གི་དགེ་བཤེས་བསམ་གྱིས་མི་ཁྱབ་པ་པས། མཁས་པ་ཆེན་པོ་ཞེ་པོ་ཅིག་ཕ་ཡུལ་ཕེབས་ཁ་ལ་ཀློང་རྡོལ་བླ་མ་རིན་པོ་ཆེ་ལ་བཀའ་འདྲི་ཞུས་ནས། ད་ང་ཕ་ཡུལ་འགྲོ་གི་ཡོད་བླ་མ་རིན་པོ་ཆེ་སྐྱབས་འཇུག་གནང་རོགས་ཅེས་ང་ཕ་ཡུལ་མར་སླེབས་ནས། རྩ་བ་ལྔ་པོ་དེ་བློ་ལས་བཙལ་ནས་ཉི་མ་གཅིག་མ་ཆད་པ་བྱས་ཁ་འདོན་བྱས་ནས་སྐྱོར་གྱི་ཡིན།

ད་ལེའུ་གཉིས་པ་དེའི་སྐབས་སུ་བྱང་ཆུབ་ཀྱི་སེམས་བསྐྱེད་པར་བྱེད་པ་ལ། ཚོགས་བསགས་སྒྲིབ་སྦྱང་ལ་སོགས་པ་མང་པོ་ཅིག་བྱེད་དགོས་པ་རེད། མཆོད་པ་ཕུལ་བ་ལ་སོགས་པ་དང་ཕྱག་འཚལ་བ་དང་བཤགས་པ་བྱ་བ་ལ་སོགས་པ་དེ་འདྲ་མང་པོ་བྱེད་དགོས་ཡན་ལག་བདུན་པ། ཡན་ལག་བདུན་སྔོན་དུ་འགྲོ་བའི་སྒོ་ནས་ནི་བྱང་ཆུབ་ཀྱི་སེམས་སྐྱེ་བ་རེད་མ་གཏོགས། ཡན་ལག་བདུན་སྔོན་དུ་མ་འགྲོ་ན་ཡོང་མ་རེད་པ་དེ་ཙང་ཡན་ལག་བདུན་གྱི་ནང་ནས། མཆོད་པའི་ཡན་ལག་དང་ཕྱག་འཚལ་བའི་ཡན་ལག་དང་བཤགས་པའི་ཡན་ལག། དེ་ཚ་དེ་ཚོ་བཀྲམ་སྟེ་ལེའུ་གཉིས་པའི་སྐབས་སུ་བསྟན་པ་རེད། བྱང་ཆུབ་ཀྱི་སེམས་བསྐྱེད་པ་ལ་མེད་དུ་མི་རུང་བ།

སྨོན། སྨོན་སེམས་གཉིས་པོ་དེ་ཅིག་ཅར་དུ་ལེན། ཅིག་ཅར་དུ་ལེན་པའི་ཆོ་ག་ལ་སོགས་པ་དེ་ཚོ་བསྟན་བྱས་ནས་དེ་དག་གི་བསླབ་བྱ་དེ་གསུངས་པ་རེད་ལེའུ་གསུམ་པའི་སྐབས་སུ། ད་ལེའུ་བཞི་པའི་སྐབས་སུ་བྱང་ཆུབ་ཀྱི་སེམས་བཟུང་ཚར་ན་བྱང་ཆུབ་སེམས་དཔའ་གྱི་གྲལ་ལ་སླེབས་པའི་དྲི་ཡིས་མ་རོལ་བ་དེ་ཡིན་ཙང་དུས་རྟག་ཏུ་བག་ཡོད་དང་ལྡན་པའི་སྒོ་ནས་བྱ་བ་བྱེད་དགོས་པ། དུས་དེ་ནས་བཟུང་སྟེ། བྱ་རུང་དང་མི་རུང་བརྟག་དཔྱད་མང་པོ་བྱེད་བྱས་ནས། བག་དང་ལྡན་པའི་སྒོ་ནས་ལས་ཀ་བྱེད་མ་གཏོགས། བག་མེད་བྱས་ནས་ལས་ཀ་བྱེད་ཉན་མ་རེད་པ། དེ་ཡང་བག་དང་ལྡན་པ་ཟེར་ཅི་འདྲ་ག་རེ་ཟེར་ན་བྱང་ཆུབ་སེམས་དཔའི་སྤྱོད་པ་དང་མཐུན་པ་ཞིག་བྱེད་དགོས་ཀྱི་རེད་ཟེར་ནས་དེ་ལ་བག་ཡོད་ཀྱི་ལེའུ་ཟེར་ནས་ལེའུ་བཞི་པ་དེ་བསྟན་པ་རེད། ད་ནི་ལེའུ་བཞི་པ་དེ་བག་ཡོད་ཀྱིས་བྱས་ནས་བག་ཡོད་དེ་ཡག་པོ་ཞིག་བྱུང། ཡོང་བ་ཡིན་ན་ཡང་དེ་ནི་རང་གི་སེམས་དེ།

ཡང་ན་ནི་བྱང་ཆུབ་སེམས་དཔའི་དགེ་རྩ་འཇོམས་མཁན་གྱི་གཙོ་བོ་རང་དེ་ཁོང་ཁྲོ་རེད་པ་ཁོང་ཁྲོ་ཡིན་ཙང་ནི་ཁོང་ཁྲོ་ཀྱི་གཉེན་པོ་བཟོད་པ་བསྟན་བྱས་ནས་ལེའུ་དྲུག་པའི་སྐབས་སུ་ནི་བཟོད་པའི་ཕར་ཕྱིན་རྒྱས་པར་བཤད་པ་ཡིན་པ་རེད། ད་ལེའུ་བདུན་པའི་སྐབས་སུ་བྱང་ཆུབ་སེམས་དཔའ་རྣམས་ཀྱིས་དེ་ནས་བརྩོན་འགྲུས་རྣམ་པ་གསུམ་ལ་དུས་རྟག་ཏུ་ཉམས་ལེན་བྱེད་བྱས་ནས། གོ་ཆ་བརྩོན་འགྲུས་ལ་སོགས་པ་བརྩོན་འགྲུས་རྣམ་པ་གསུམ་པོ་དེ་ལ་ཉམས་ལེན་མ་བྱས་ན་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་ནས་མཐར་ཕྱིན་པ་ཅིག་ཡོང་སྲིད་ཡིན་བར་བ་སེམས་ཅན་རེ་རེའི་ཆེད་དུ་ཡང་དེ་ནས་བསྐལ་པ་རྒྱ་མཚོའི་བར་དུ་དམྱལ་བ་མནར་མེད་ན་གནས་ནས་གནས་ཐུབ་ཀྱི་ཡོད་གསུངས་སོ་ནམ་ཞེས་བརྩོན་འགྲུས་གོ་ཆ་བརྩོན་འགྲུས་དེ་ལྟ་བུ་ཅིག་མ་གོན་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་འགྲུབ་ཡ་ཡོད་མ་རེད་བ་དེ་ཡིན་ས་བརྩོན་འགྲུས་ཀྱི་ཕར་ཕྱིན་བརྩོན་འགྲུས་ཀྱི་ཕར་ཕྱིན་དེ་བསྟན་པ་དང་མཉམ་དུ་དེ་ཡི་མི་མཐུན་ཕྱོགས་ལེ་ལོ་ལ་སོགས་པ་དེ་ཚོ་དགག་ཡ་དེ་ཤེས

དེ་ནས་ཟབ་མོ་ལམ་གྱི་རིམ་པ་དང་ཐབས་ཤེས་གཉིས་ཀྱི་ནང་ནས་ལྟ་བའི་གི་ཆ་དེ། གཙོ་བོ་མེད་པ་ཡིན་ན་དེ་མེད་པ་ཡིན་ན་དེ་ནི་ཚོགས་གཉིས། ཡ་གཅིག་མ་གཏོགས་ཚོགས་གཉིས་ཟུང་འབྲེལ་དུ་གསོག་ཡ་མེད་པ་རེད་བ། དེ་མེད་པ་ཡིན་ས་ཤེས་རབ་ཀྱི་ལེའུ་སྟེ་ལེའུ་དགུ་པ་ཤེས་ཀྱི་ནི་ཡེ་ཤེས་ཀྱི་ཚོགས་བསགས་ཚུལ་དང་ཡང་དག་པའི་ལྟ་བ་དེ་ལ་འབད་ཚུལ་དེ་ལེའུ་དགུ་པའི་སྐབས་སུ་བསྟན། ད་དེ་དག་ཐམས་ཅད་ནི་དགེ་བ་རྩ་བ་ཚང་མ་ཐམས་ཅད་དེ་ནི།

བཅུ་པ་བསྔོ་བ་ལེའུ་སོགས་ནི་ལེའུ་བཅུའི་བདག་ཉིད་ཀྱིས་ཨ་ཏུ་ཟི་ཅི་ནི་རྒྱལ་སྲས་ཆེན་པོ་ཞི་བ་ལྷས་དེ་ཨ་ཏུ་ཟི་མཛད་གནང་བ་རེད། དེ་ལ་གཙོ་བོ་ག་རེ་ཟེར་ན་ཟབ་པ་དང་རྒྱ་ཆེ་བ་གཉིས་ཀ་ཡི་ལམ་གྱི་ཕྱོགས་ཡོངས་སུ་རྫོགས་པ། བྱང་ཆུབ་སེམས་དཔའ་རྣམས་ཀྱི་རྗེས་སུ་ཕ་རོལ་ཏུ་ཕྱིན་པ་དྲུག་ལ་སློབ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཐོབ་ཀྱི་བར་དུ་ལམ་ཡོངས་སུ་རྫོགས་པ་ཅིག་བསྟན་ནས་ལ། སྤྱོད་པ་ལ་འཇུག་པ་དེ་ནང་ལ་བརྗོད་བྱ་ཨ་ཏུ་ཟི་ཅི་ནི་བསྟན་ཡོད་རེད།

རྒྱལ་སྲས་འཇུག་ངོགས་ལས་ཐོས་པ་ཡིན་ན་དེ་ནས་ཤེས་རབ་ཀྱི་ལེའུ་དེ་ཐག་ཆོད་པ་ཡག་པོ་ཅིག་ཡོང་དགོས་པ་རེད། འགྲེལ་པ་དེ་ཡང་ཐུག་ཐུག་ཐུགས་སུ་རེད། དེ་ཡིན་ས་ང་ཚོ། སྤྱོད་འཇུག་ཆེན་པོ། ཐོག་མ་དག་ཡལ་དང་རྩོམ་པ་པོ་གི་གནས་ཚུལ་འདྲ་མི་དག། ཁོ་ཡི་ལེའུ་བཅུའི་བདག་ཉིད་ཅན་སོ། ནང་དོན་ལེའུ་རེ་རེ་ནས་མདོར་བསྡུས་བྱས་ནས་ལེའུ་དེ་ཡིས་དེ་བསྟན་གྱི་ཡོད་དེ་དེ་བསྟན་གྱི་ཡོད་བསམ་བསམ་ནམ་ཅིག་བྱས་པ་ཡིན་ན་མདོར་བསྡུས་ཅིག་བློ་ལ་ཉན་གྱི་ཆེད་དམ་གྱི་བསྟོད།

ཁྱད་པར་གསུམ་ལྡན། རྟོགས་པ་བདེ་གཤེགས་ཁྱད་པར་གསུམ་ལྡན་ཟེར་མཁན་དེ། དེ་ཡེ་ཤེས་ཆོས་སྐུ་དེ་ལ་ཟེར་བ་རེད་བ། ཡེ་ཤེས་ཆོས་སྐུ་དེ་རྟོགས་པ་བདེ་གཤེགས་ཁྱད་པར་གསུམ་ལྡན་དེ་རེད་བ། ཁྱད་པར་གསུམ་པོ་དེ་ནི། ངོ་བོ་ཉིད་སྐུ་ལ་ཆ་བཞག་གིས་ནི་ལེགས་པར་སྤངས་པ་དང་སླར་མི་ལྡོག་པའི་ཚུལ་དུ་སྤངས་པ་དང་མ་ལུས་པར་སྤངས་པ་ཟེར་སྤངས་པ་ཁྱད་པར་གསུམ་ལྡན་ཟེར་དེ། ལེགས་པར་སྤངས་པ་ཟེར་མཁན་དེ་ག་རེ་སྤངས་པ་རེད་ཟེར་ན། ཕྱི་རོལ་པ་ལས་ལྷག་པ། ཕྱི་རོལ་པ་རྣམས་ཀྱིས་ནི། རང་རང་གི་དཔེར་ན་བསམ་གཏན་གྱི་དངོས་གཞི་སྒྲུབ་ཅིང་ནི་ཁམས་གོང་འོག་གཉིས་ལ་ཞི་རགས་ཀྱི་རྣམ་པ་ལ་བརྟག་ཅིང་ནི་ཁམས་འོག་མ་ལ་རགས་པ་དང་ཁམས་གོང་མ་ལ་ཞི་བའི་གྱི་རྣམ་པ་བརྟག་ཅིང་ནི། ཉོན་མོངས་མངོན་གྱུར་བ་རེ་ཞིག་སྤོང་པ་དེ་དང་མི་འདྲ་བ་ཅན། དེ་དང་མི་འདྲ་བ་ཅན་ནི། རྩ་བ་ནས་སྤོང་པ་ཡིན་ས་དེ་ནི་ལེགས་པར་སྤངས་པ་ཟེར་དེ་ཡིན་པ་རེད།

ཡེ་ཤེས་ཆོས་སྐུ་ཁྱད་པར་གསུམ་ལྡན་ཡིན་པ་དེ་ག་རེ་རེད་ཟེར་ན་ང་ཚོ། རྟོགས་པ་བདེ་གཤེགས་ཟེར་མཁན་དེ་རེད་བ་རྟོགས་པ་བདེ་གཤེགས་ཟེར་དེ་ཁྱད་པར་གསུམ་ལྡན་ཡིན་པ་དེ་དེ་ཁོ་ན་ཉིད་མཁྱེན་པ་ཟེར་མཁྱེན་པ་བརྟན་པ། དེ་ནས།